བཅུ་གཉིས་པ། ཚེ་རིང་དྲུག་འཁོར། ཚེ་རིང་དྲུག་འཁོར་གྱི་རི་མོར་མི་ཚོས་དགའ་པོ་བྱེད་པའི་རྒྱུ་མཚན་གང་ཡིན་ནམ། གནད་དོན་འདི་གླེང་བར་ཐོག་མར་ཚེ་རིང་དྲུག་འཁོར་ཇི་ལྟར་བྱུང་བའི་ལོ་རྒྱུས་ལ་ཕྱི་མིག་ལྟ་དགོས། དེ་ཡང་གནའ་བོའི་དུས་མ་ཧཱ་ཙི་ནའི་ཡུལ་གྲུར་དུས་གསུམ་སྲས་བཅས་རྒྱལ་བས་བྱིན་གྱིས་བརླབས་པའི་མི་འགྱུར་མི་འཇིག་པའི་ཁྱད་ཆོས་བདུན་དང་ལྡན་པའི་བྲག་རི་ཞིག་བྱུང་བ་དེ་ནི་ཚེ་རིང་དྲུག་འཁོར་གྱི་ཐོག་མའི་འབྱུང་རྐྱེན་ལྟ་བུར་གྱུར། དེ་ནས་རྡོ་རྗེའི་ཆོས་སུ་གྲུབ་པའི་བྲག་རི་དེའི་ངོགས་ནས་འཆི་མེད་བདུད་རྩིའི་རྒྱུན་མཆོག་ལྷུང་ལྷུང་སྙན་པའི་སྒྲ་བཅས། འཛད་མེད་རྒྱུན་མར་བབས་པའི་རློན་གཤེར་ལས། རོ་མཆོག་བརྒྱ་ལྡན་གྱི་འབྲས་བུ་གཡུར་དུ་ཟ་བའི་ཚེ་རིང་ལྗོན་ཤིང་བྱུང། དེ་ཡི་དྲུང་དུ་ཚེ་དང་ཡེ་ཤེས་དཔག་མེད་མགོན་པོའི་བྱིན་རླབས་སྙིང་ལ་ཞུགས་པའི་ཡེ་ཤེས་ཏིང་འཛིན་མངོན་གྱུར་གྱི་དྲང་སྲོང་སྟེ་མི་ཚེ་རིང་བྱུང། དྲང་སྲོང་དེ་ཡི་ཆབ་གཏོར་རིལ་བུའི་ཚོགས་ལོངས་སུ་སྤྱད་པས་རི་དྭགས་ཚེ་རིང་བྱུང། ཚེ་རིང་ལྗོན་ཤིང་གི་འབྲས་བུ་དང། འཆི་མེད་བཏུང་བའི་རྒྱུན་ལ་ལོངས་སྤྱད་པས་ཚེ་རིང་འདབ་ཆགས་བྱུང་བ་བཅས་དེ་ལྟར་རྟེན་འབྲེལ་ཕུན་ཚོགས་མི་སླུ་བ་ལྡན་པའི་མཐུ་ལས་ཚེ་རིང་དྲུག་འཁོར་བྱུང་བར་གྲགས་ཤིང། ཚེ་རིང་དྲུག་འཁོར་གྱི་གཟུགས་བརྙན་གང་དུ་འཚལ་བར་མི་ཤིས་རྒུད་པའི་ཚོགས་སྤྱི་དང། ལྷག་པར་དུས་མིན་འཆི་བའི་འཇིགས་པ་འཇོམས་ཤིང་བདེ་སྐྱིད་དཔལ་འབྱོར་དང།